ད་ཤ་ཟ་གི་ཡོད་དེ་ངོ་སོང་ཡང་དེ་ལ་དེ་ཡིན་པར་ཁྱོ་ནུ་ཀོ་ནུ་བཞོ་བ་ཡི་རྫོ་ཟ་རྗེས་ད་ཅང་ཆི་སི་ཐུ་རྗི་ཆེན་པོ་མངའ་ནོ་ལ་དེ་ནས་ཐེ་མུ་རྒྱ་དེ་སུ་བ་ནས་སི་ཏེ་དེ་ཚོ་དྲང་དེ་ཤ་སྤེ་ཡོད་དེ་ཤ་ཟ་གི་ཡོད་དེ་ཡིན་ནས་ཕྱོགས་བཅུ་སངས་རྒྱས་ཐམས་ཅད་ཀྱི་ད་བ་ན་ཅང་ཆི་སིན་པ་ཐམས་ཅད་ཐུ་རྗི་ཆེན་པོ་རྒྱུད་ལ་མངའ་མཁས་ཀྱི་ཚང་མ་ཐམས་ཅད་ལ་སི་རང་གི་ཐེ་མུ་རྒྱ་ཀྱི་ནས་ནི་སོ་བ་ལྟོགས་གི་སི། གསོལ་བ་བཏབ་དགོས་པའི་ག་རེ་རེད་ཟེར་ན་ཚེ་རབས་འཁོར་བ་ཐོག་མ་མེད་པ་ནས་ད་ལྟའི་བར་དུ་ཡན་ཆད་ཀྱི་བསགས་བཞག་གི་སྡིག་པ་མང་པོ་ཡོད་ཟེར་ང་ལས་ཐོག་མ་མེད་ལྡན་འཁོར་བ་ནས་ཟེར་ཐོག་མ་མེད་པ་ནས་བསགས་བཞག་གི་མང་པོ་ཡོད་ཟེར་ཚེ་རབས་འདིའམ་གཞན་དག་ཏུ་ཟེར་ཚེ་འདི་དང་ཚེ་གཞན་དག་ཏུ་ཟེར། བདག་གིས་མ་འཚལ་སྡིག་བགྱིས་པའམ་ཟེར་སོ་སོས་མ་ཤེས་པ་བྱས་ཀྱིས་ནས་ནི་སྡིག་པ་མང་པོ་ཞིག་བྱས་ཚར་ཡོད་རེད། རང་གིས་ཧ་མ་གོ་ཀྱིས་ནི་སྡིག་པ་མང་པོ་ཞིག་བྱས་ཚར་བ་གང་ཟེར་སྡིག་པ་མང་པོ་ཞིག་བསགས་ཚར་བ།

སོ་སོ་རང་གིས་དེ་ནས། སྡིག་པ་མི་དགེ་བཅུ་པོ་དེ་སོ་སོ་རང་གིས་བྱས་པ་ཡིན་ནའི་འདྲ། གཞན་བསྐུལ་བྱས་ནས་བྱེད་དུ་བཅུག་པ་ཡིན་ནའི་འདྲ། ཡང་ན་ནི་གཞན་གྱིས་བྱས་པ་ལ་ཡི་རངས་བྱས་པ་ཡིན་ནའི་འདྲ་ཚང་མ་ཐམས་ཅད་ནོངས་པ་སྐྱོན་ཅན་རེད་བསྡད་ཡོད་རེད་བ། བྱས་ཙང་ནོངས་པ་ཡིན་པ་དེ་རང་གིས་མཐོང་བར་བྱེད་ཀྱི་ནི། དེ་སྔ་ཕན་ཆད་ལ་མ་མཐོང་བར་བྱས་ད་རེས་རང་གིས་མཐོང་བར་བྱེད་ཀྱི་ནི་ད་སྡིག་པ་མི་དགེ་བ་ཚང་མ་ཐམས་ཅད་ཉེས་དམིགས་ཆེན་པོ་ཡོད་པ་དང། དེ་ཚང་མ་ཐམས་ཅད། རྣམ་སྨིན་གྱི་འབྲས་བུ་ཡིད་དུ་མི་འོང་བ་དེ་ལྟ་བུ་མྱོང་གི་ཡོད་པ་དེ་རང་གིས། མངོན་སུམ་དུ་མཐོང་བར་བྱེད་ཀྱི་ནི། མཐོང་བ་རྗེས་བྱས་ནས་དེ་ལ་འཇུས་པ་ཆེན་པོ་བྱེད་ཀྱི་རུ་བ་དང། རང་གི་རྣ་མི་ཡིད་དུ་མི་འོང་བ་དེ་ལྟ་བུ། དེ་དང་དེ་ཞེས་བྱ་བ་ཉོན་གི་རེ་སོང་སོ་བྲམ་ཅེས་བྱས་ནས་དེ་ལ་འཇུས་པ་ཆེན་པོ་བྱས་ནས། འཇུས་པ་ཆེན་པོ་བྱས་ས་སོ་ན་དེ་ནི་གསུམ་པ་ཐར་པ་ནི་ཤ་ཡལ་ཏེ་དྲན་གྱི་རུ་བ། གསུམ་པ་ཐར་པའི་མགོན་ལ་ཤ་ཟེར། གཉིས་ཐར་པ་ནི། ཤ་གི་རུ་བ་གཉིས་ཐར་པ་ནི་ཤ་ཙོང་ཅིག་མ་ཡིན་པར་ཤ་པ་ཚི་ཙོང། ཚི་ཙོང་དུ་བགྲོད་པ་ཡིན་ན་ནི་ག་ཟེ་ཤ་པ་ཡིན་ནས་མི་ཚི་གང་ཤ་པ་ཕས་བལྟས་པས་ཡིན་ནས་ཚི་ཙོང་དུ་བགྲོད་ཅིང་འདས་པ་ཅི་ཡང་ཐར་གི་མ་རུ་བ། བསམ་པ་ཐག་པ་ནས་བཤགས་པ་ཡིན་ན་སྡིག་པ་དེ་དག་ཡོང་གི་རེད་བསམ་པ་ཐག་པས་མགོན་ལ་བཤགས། བདག་གིས་དཀོན་མཆོག་གསུམ་དང་ནི། ཕ་མ་བླ་མ་གཞན་དག་ལ། ང་ཚོས་སྡིག་པ་བསགས་ས་དེ་ཡིན་ན་དཀོན་མཆོག་གསུམ་ལ་བལྟོས་པའི་སྡིག་པ་མང་པོ་ཞིག་བསགས་ཡོད་རེད་བ་སངས་རྒྱས་ལ་བལྟོས་པའི་སྡིག་པ་ཆོས་ལ་བལྟོས་པའི་སྡིག་པ་དགེ་འདུན་ལ་བལྟོས་པའི་སྡིག་པ་དཔེ་དཔག་ཏུ་མེད་པ་མང་པོ་ཞིག་བསགས་ཚར་རེད་བ། ཡིན་ན་ཡང་འགའ་ཤས་འགའ་ཤས་ལ་ཡང་ཕ་མ། ཕ་དང་མ་དང་དེ་འདྲ་ལ་བལྟོས་པའི་སྡིག་པ་ཞིག་བསག་གི་རེད་ཨེ་ནས་བླ་མ་ལ་བལྟོས་པའི་སྡིག་པ་ཞིག་བསག་གི་རེད་བ། ཉོན་མོངས་སྒོ་ནས་ལུས་ངག་དང། ད་ཉོན་མོངས་པའི་དབང་གིས་དེ་ནི། ལུས་ཀྱིས་མི་དགེ་བ་བྱེད་པ་དང། ངག་གིས་མི་དགེ་བ་བྱེད་པ་དང། ཡིད་ཀྱིས་མི་དགེ་བ་བྱེད་པ་དེ་འདྲ་ཡོང་གི་རེད་བ་ཡིད་ཀྱིས་གནོད་བགྱིས་གང་ལགས་དང་ཟེར། ཡིད་ཀྱིས་གནོད་པ་བགྱིས་པ་གང་ལགས་པ། ཉེས་པ་དུ་མས་སྐྱོན་ཆགས་པའི་ཟེར་དེ་དག་ཚང་མ་ཐམས་ཅད་དེ་ནི་ཉེས་པ་དུ་མས་སྐྱོན་ཆགས་པ་ཅན་ཞིག་རེད། སྐྱོན་ཅན་ཞིག་རེད་མ་གཏོགས་ཁོ་ལ་ཡོན་ཏན་ཁྱོན་ནས་ཡོད་མ་རེད་བ་སྡིག་པ་ཟེར་ཡ་ཚང་མ་ཐམས་ཅད་སྐྱོན་ཅན་ཞིག་རེད་བ་ཉེས་པ་དུ་མས་སྐྱོན་ཆགས་པའི་སྡིག་ལྡན་བདག་གིས་སྡིག་པ་གང་ཟེར། ད་སྡིག་པ་དང་བཅས་ཁྱེད་ཀྱིས་སྡིག་པ་དང་སྡིག་པའི་བདག་གིས་སྡིག་པ་གང་ཡིན་པ་དང་དེ་ཤིན་ཏུ་མི་བཟད་བགྱིས་པ་དེ་ཟེར། ད་ཤིན་ཏུ་མི་བཟད་པའི་རྣམ་སྨིན་ཡིད་དུ་མི་འོང་དེ་ལྟ་བུ་མྱོང་རྒྱུ་ཡོད་པ་དེ་ཤོད་མི་དགོས་རེད་བ་ད་སྡིག་པ་བསགས་ཚར་སོང་ན། རྣམ་སྨིན་ཡིད་དུ་མི་འོང་ཅིག་ནི་མྱོང་རྒྱུ་རེད་དེ་ཙམ་གྱིས་མ་ཟད་ཁོ་ཞིང་གི་སྒོ་ནས། ཞིང་གི་སྒོ་ནས་སྟོབས་ཆེ་བ་ཡོད་ཙང་རྣམ་སྨིན་གྱི་འབྲས་བུ་དེ་ཡང། ཡིད་དུ་མི་འོང་བགྱིས་པ་ཙམ་གྱིས་མ་ཡིན་པར་ཆེན་པོ་གྱིས་བགྱིས་ཀྱི་རེད་བ། ཡིད་དུ་མི་འོང་ཆེན་པོ་བགྱིས་ཀྱི་རེད་བ་ཤིན་ཏུ་མི་བཟད་བགྱིས་པ་དེ་ཟེར་དེ་དེ་ཡིན་པ་རེད།

ལས་ཀ་བྱེད་ཀྱི་བྱེད་ཀྱི་ལས་འཕྲོ་བཞག་བྱས་ནས་འགྲོ་གི་རེད། ཟ་འཕྲོ་འཐུང་འཕྲོ་ཚོ་མང་ཐང་ཅིག་བཞག་བྱས་ནས་འཆི་བ་མི་རྟག་པ་ལྷའི་རོལ་བ་དེ་འདྲ་ཡིན་ཙང། སྡིག་པ་སྦྱང་ཡག་དེ་བཞག་བཞག་བར་དུ་བྱས་པ་ཡིན་ན་སྡིག་པ་མ་སྦྱངས་གོང་དུ་ཤི་འགྲོ་སྲིད་ན། སྡིག་པ་དེ་ཁྱེར་ཁྱེར་བ་ཅིག་འགྲོ་དགོས་པ། སྔོན་དུ་འགུམ་པར་འགྱུར་དུ་མཆི་ཟེར། ཇི་ལྟར་འདི་ལས། ངེས་ཐར་བར། མྱུར་བའི་ཚུལ་གྱིས་བསྐྱབ་ཏུ་གསོལ་ཟེར། ཨོ། ཇི་ལྟར་འདི་ལས་ནི། ཐར་ཡག་གི། ངེས་པར་དུ་ཐར་ཡག་གི་མྱུར་བ་ཉིད་དུ་སྐྱོབ་རོགས་གྱིས་ཟེར། མྱུར་བ་ཉིད་དུ་སྐྱོབ་རོགས་གྱིས་ཟེར་སྡིག་པ་དེ་དག་གི་འབྲས་བུ་མྱོང་མི་དགོས་པར་བྱས་ནས་དེ་སྡིག་གི་འབྲས་བུ་ངན་སོང་གསུམ་གྱི་སྡུག་བསྔལ་དེ་ལས་ཡང་སྐྱོབ་རོགས་གྱིས་ཟེར་ནས་སྐྱབས་སུ་འགྲོ་ཡིན་པས་བསྐྱབ་ཏུ་གསོལ་ཟེར། ད་ལྟ་ནི་དེ་ལྟ་བུ་སྐྱབས་འབོད་བྱེད་དགོས་ག་རེ་ཟེར་ན་ཡིད་བརྟན་མི་རུང་འཆི་བདག་འདི་བྱས་དང་མ་བྱས་མི་སྡོད་པས་ཟེར།

མངལ་དུ་སྐྱེ་བ་ལེན་ནས་ཕྱི་རོལ་དུ་བཙའ་མ་ཐུབ་པ་བྱས་ནས་ཤི་འགྲོ་མཁན་མང་པོ་ཡོར་བ། འགའ་ཞིག་འགའ་ཞིག་ཕྱི་རོལ་དུ་བཙས་མ་ཐག་པའི་གནས་སྐབས་སུ་ཤི་འགྲོ་མཁན་མང་པོ་ཡོར་བ། འགའ་ཞིག་གོག་ཙམ་བྱས་ནས་ནས་གོམ་པ་འཇོག་ཐུབ་པ་ཙམ་ཅིག་ཤི་འགྲོ་མཁན་དེ་འདྲ་ཡོར་རེ། འགའ་ཞིག་ལོ་གཅིག་ལོན་དུས་ཀོ་ལས་ཤི་འགྲོ་མཁན་ཡོར་ལོ་གཉིས་ལོན་དུས་ཤི་འགྲོ་མཁན་ཡོར་རེ། ད་གང་ལྟར་ཀྱང་ནས་མངལ་དུ་སྐྱེ་བ་ལེན་ནས་བཟུང་སྟེ་ལོ་བརྒྱ་ཚུན་ཆད་དེ་ལ་ལོ་དེ་ལ་ཤི་གི་མ་རེད་ཟེར་ཡས་ལོ་གཅིག་ལ་ཐག་ཆོད་ཡོད་མ་རེད།

འཆི་བ་མི་རྟག་པ་དེ་ནི་འཇིག་རྟེན་གསུམ་གང་ག་གི་མངའ་བདག་དེ་ཡིན་པས་དེ་ལ་གང་ལ་འཇིག་རྟེན་གསུམ་མངའ་བདག་ཟེར། རང་ཉིད་འཆི་བདག་བྱེད་པོ་མེད་ཟེར་ཁོ་འཇིག་རྟེན་གསུམ་གྱི་མངའ་བདག་ཡིན་པ་ཡིན་པ་ཡིན་ནའི་ཁོ་ལ་ཡང་བྱེད་པ་པོ་གཞན་པ་ཅིག་ཁོ་ལས་དབང་ཆེ་བ་ཅིག་དང། ཁོ་ཡི་བྱེད་པ་པོ་གཞན་པ་ཅིག་ཡོད་པ་ཡིན་ན་ཁོ་ལ་ངོ་ཆེན་ལ་མི་ཅིག་བཏང་བྱས་ནས། འཆི་བ་མི་རྟག་པ་དེ་ཡང་མེད་པར་བཟོ་ཆོག་གི་རེད་དེ་ཁོ་ལ་བྱེད་པ་པོ་གང་ཡང་ཡོད་མ་རེད།

ཆོས་མ་བྱས་པ་བྱས་ནས་གཉིད་ཉལ་ནས་ཟས་བཟས་ནས་སྐྱིད་པོ་བཏང། དེ་ནས་བག་མེད་ཀྱི་བྱ་བ་ཅང་ཅུང་ལ་ཡེངས་ནས་བསྡད་པ་ཡིན་ན་དེ་ལས་མི་དེ་མ་རུངས་པ་ཅིག་རྩ་བ་ནས་ཡོད་མ་རེད་ཟེར། ཡོད་དེས་རྣལ་བཞིན་གཉིད་བཟང་ན་དེ་ལས་མ་རུངས་ཅི་ཞིག་ཡོད་ཟེར་ནས་བཞི་བརྒྱ་པ་གི་འགོ་འགོ་ཙམ་ན་དེ་གསུངས་དགོས་ཡག་དེ་རྒྱུ་མཚན་དེ་འདྲ་ཡིན་པ་རེད། ཡིད་བརྟན་མི་རུང་འཆི་བདག་འདི་ཟེར་ཡིད་བརྟན་མི་རུང་བ་དེ་ཡོད་པ། ཁོ་ལ་ཡིད་བརྟན་བྱེད་རྒྱུ་ནི་ཡོད་མ་རེད། ནམ་ཡོང་གི་རེད་ཟེར་གི། དུས་དེ་འདྲ་ཞིག་ན་ཡོང་གི་རེད་ཟེར་གི་རྩ་བ་ནས་ཡོད་མ་རེད། ཁོས་ཐོངས་ཐོངས་སྲིད་ཀ་ཡོང་གི་རེད་བ། འཆི་བདག་འདི་ཡིན་ཟེར། ད་བྱས་དང་མ་བྱས་ཟེར་དེ། དེ་ནས་ལས་ཀ་བྱེད་ཚར་བ་ཡིན་ནའི། འགྲིག་གི་རེད་ལས་ཀ་བྱེད་མ་ཚར་ནའི་ཁོ་ཡོང་གི་རེད་ཟེར་ལས་ཀ་བྱེད་འཕྲོ་དེ་བཞག་བྱས་ནས་ཁོ་འཆི་བ་མི་རྟག་པའི་དབང་དུ་འགྲོ་གི་རེད་ཟེར་བྱས་དང་མི་བྱས་མ་བྱས་མི་སྡོད་པས་ཟེར་དེ་སྡོད་ཡ་ཡོད་མ་རེད་ཟེར།

མཛའ་བའི་དོན་དུ་སྡིག་པ་ག་རེ་བྱེད་པ་རེད་ཟེར་ན་སོ་སོ་དགའ་པོ་སྙིང་པོ་གྲོགས་པོ་ཕ་མ་སྤུན་མཆེད། དགེ་རྒན་ཁྲོད། དེ་ཚོ་གི་ཆེད་དུ་སྡིག་པ་མང་པོ་ཅིག་ང་ཚོ་བསགས་པར་བ་སྡིག་པ་མང་པོ་ཅིག་བསགས་བྱས་ནས་རང་གི་དེ་ལ་ཆགས་སྲེད་སྐྱེས། དགའ་བ་དེ་ཚོ་ཚང་མ་ཐམས་ཅད་ལ་ཆགས་སྲེད་སྐྱེས་བྱས་ནས་སྡིག་པ་མང་པོ་ཅིག་བསགས་ཀྱི་ར་བ། ད་མི་དགའ་བ་དེ་ནི་མཛའ་མཛའ་གྲོགས་མིན་པ་སོ་སོ་གི་ཡིད་དུ་མི་འོང་བ་ལ་སོགས་པ་དེ་ཚོ་ལ་དམིགས་ནས་སྡིག་པ་མང་པོ་ཅིག

མཛའ་བོ་ཡིན་ནའི་རྨི་ལམ་དང་གཅིག་པ་རེད་མི་མཛའ་བ་ཡིན་ནའི་རྨི་ལམ་དང་གཅིག་པ་རེད། རྨི་ལམ་ཉམས་སུ་མྱོང་བ་བཞིན་ཟེར། དངོས་པོ་གང་དང་གང་སྤྱད་པ་དེ་དེ་དྲན་པའི་ཡུལ་དུ་འགྱུར་ཟེར། ཚེ་འདི་ལ་ནི་རང་གི་དངོས་པོ་ཡིད་དུ་འོང་བ་ཅིག་སྤྱད་པ་ཡིན་ནའི་འདྲ་ཡིད་དུ་མི་འོང་བ་ཅིག་སྤྱད་པ་ཡིན་ནའི་འདྲ། ལོངས་སྤྱོད་ག་རེ་ཕུན་སུམ་ཚོགས་པ་ག་རེ་ལ་ལོངས་སྤྱད་པ་ཡིན་ནའི་ཚང་མ་ཐམས་ཅད་དྲན་པའི་ཡུལ་ཙམ་ཅིག་མ་གཏོགས་ག་རེ་བྲལ་ཡོད་མ་རེད། དེ་མེད་པ་དེ་ག་རེ་ཟེར་ན། ནི། ང་ཚོ་དཔེར་ན།

རེ་ཞིག་གསོན་ཚེ་འདི་ཉིད་ལའང་ཟེར། ད་ཤི་སོང་ན་ཚང་མ་ཐམས་ཅད་ཁ་བྲལ་དགོས་པ་དེ་མངོན་སུམ་དུ་མཐོང་ནས་ཁ་བྲལ་དགོས་པ་དེ་ཨ་ཅང་ཅང་རེད་ཚང་མ་ཐམས་ཅད་གཡུགས་ནས་འགྲོ་དགོས་རེད་དེ་ད་ལྟ་གསོན་པའི་གནས་སྐབས་དེ་ལ་ཡང་ཕན་ཐོགས་ཡ་ཡོད་མ་རེད། མ་ཤི་ཚུན་ཆད་དེ་ལ་ཡང་ཕན་ཐོགས་ཡ་ཡོད་མ་རེད། རེ་ཞིག་གསོན་ཚེ་འདི་ཉིད་ལ་ཡང། མཛའ་དང་མི་མཛའ་དུ་མ་འདས་ཟེར་རེ་ཞིག་གསོན་པའི་ཚེ་ན་ཡང་ཚེ་སྔ་མ་མཛའ་བོ་ཡིན་མཁན་དཔེར་ན་ཚེ་སྟོད་ལ་མཛའ་བོ་ཡིན་མཁན་དེ་ཚོ་ཚེ་སྐེད་པ་ཚོ་དེ་པ་ལྷས་དེ་ཀོ་ལ་ནི་དགྲ་ལ་གྱུར་ནས་འདས་ནས་གས་གས།

འདུ་བྱེད་ཡིད་ས་དོན་མང་ཡང་འགྱུར་བ་རྣམས་རྩ་བ་ནི་བདེ་ཡི་མ་རིག་པ་གོ། དེ་དག་དོན་དུ་བྱས་པའི་སྡིག་ཟེར་ད་མཛའ་བ་དང་མི་མཛའ་བ་ལ་སོགས་པ་དེ་ཚོ་གི་དོན་དུ་བྱས་ཚར་མཁན་གྱི་སྡིག་པ་དེ་ཡིན་ན་ཟད་ཡ་ཆུན་མེད། མེད་པར་ཆགས་པའི་ཕྱིན་ན་སྡིག་པ་དེ་མེད་པར་ཆགས་ཀར་སྡིག་པ་མེད་པར་མ་ཆགས་ཀྱི། སོ་སོའི་དགའ་བོ་སྙིང་པོ་དང། རྒྱུ་ཅ་ལག་ལ་སོགས་པ་སྒོ་ཡ་ཚང་མ་ཐམས་ཅད་མེད་པར་ཆགས་དེ་དག་གི་དོན་དུ་བསགས་པའི་སྡིག་པ་དེ་ཡིན་ན་བདེ།